དེ་རིང་རེས་གཟའ་པ་སངས་ཉིན་ལ་རྒྱ་ནག་གི་ལོ་རེ་རེ་ཡི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་ཆེན་གཉིས་པེ་ཅིང་དུ་ཚོགས་འགོ་ཚུགས་ཡོད་པ་དང། ནམ་རྒྱུན་རྒྱ་ནག་གི་ཚོགས་ཆེན་དེ་གཉིས་ནི་འཐུས་མི་ཚོར་དོན་དངོས་ཀྱི་ཁྲིམས་བཟོ་དང་སྲིད་ཇུས་གཏན་འབེབས་བྱེད་ཆོག་པའི་དབང་ཚད་གང་ཡང་མེད་པའི་ཆབ་སྲིད་ཀྱི་འཁྲབ་སྟོན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། འོན་ཏེ་ལོ་ལྟར་ཚོགས་ཆེན་འདི་དག་ནི་རྒྱ་ནག་གི་ཆབ་སྲིད་གནས་སྟངས་དང་འཕེལ་ཕྱོགས་སོགས་ཤེས་རྟོགས་ཡོང་རྒྱུར་དོན་སྙིང་ལྡན་པའི་ཆབ་སྲིད་ཀྱི་བྱེད་སྒོ་ཞིག་ཡིན་པས་དེ་རིང་གི་ང་ཚོའི Podcast དཔྱད་གཞིའི་ལེ་ཚན་ནང་དུ་དེང་སྐབས་ཚོགས་བཞིན་པའི་རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་སྐོར་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་གླེང་མོལ་ཁ་ཤས་ཞུ་གི་ཡིན། ཐོག་མ་རྒན་ལགས་ནས་ད་དེ་རིང་རེས་གཟའ་པ་སངས་ཉིན་ལ་རྒྱ་ནག་པེ་ཅིན་ནང་དུ་ལ་ད་སྐོང་འཚོགས་བྱེད་འགོ་ཚུགས་ར་ཚོགས་ཆེན་གཉིས་དེ། ནམ་རྒྱུན་གཅིག་ང་རང་ཚོ་གི་ད་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་ཟེར་གིན་དང་ཆབ་སྲིད་གྲོས་མོལ་ཚོགས་ཆེན་དེ་གཉིས་ཀྱི་ད་ཅིག་ཆབ་སྲིད་ཀྱི་འཁྲབ་སྟོན་ར་ཅིག་ལ་ངོས་འཛིན་བྱེད་གིན་འདུག་ད་དེའི་སྐོར་ལ་ཅིག་རྒན་ལགས་ནས་དགོངས་ཚུལ་ག་འདྲ་འདྲ་ཅིག་ཡོད་ན་དེ་སྐོར་ནས་ངོ་སྤྲོད་ཅིག་གནང་དང། རེད་ད་སྤྱིར་བཏང་བྱས་ན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་མཁན་དེ་ཡིན་ན་འཛམ་བུ་གླིང་གི་རྒྱལ་ཁབ་གཞན་པའི་གྲོས་ཚོགས་ཟེར་བཞིན་དེ་ཡིན་ཟེར་དགོས་རེད་པ། དེ་འདྲ་བྱེད་དུས་གྲོས་ཚོགས་ད་ཧ་ལམ་ངས་བྱས་ན་བྱང་ཀོ་རི་ཡ་ཚོ་གི་དེར་བྱོན་མེར་བྱས་ན་ངས་ཞིབ་ཤེས་ཀྱི་མེད་མེད་བཞིན། དེ་མ་གཏོགས་གི་གཅིག་གི་གཞན་པ་འཛམ་བུ་གླིང་གི་ཨེ་ནི་གྲོས་ཚོགས་ག་གི་དང་བསྡུར་བ་ཡིན་ནའི་ལས་ངས་བྱས་ན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གི་གྲོས་ཚོགས་ཀི་དབང་ཚད་སོགས་རེད

ད་ཡིན་ན་ལས་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དེ་མར་ལོ་རྒྱུས་ཕྱི་མིག་བལྟས་པ་ཡིན་ན། འདི་ཚོ་དབང་འདི་ཚོ་ཆེ་ཙའི་དུས་ལས་བྱུང་ཡོད་རེད་ཡང་སྐྱོ་བོ་གི་དུས་ལས་བྱུང་ཡོད་རེད་ད་ག་ཚོད་རེད་འགྱུར་ལྡོག་བྱས་མ་ཕྱིན་པ་དེ་མ་རེད། སྔ་མ་དང་པོ་དང་པོ་རྒྱ་ནག་གིས་ད་དམར་ཤོག་བཙུགས་ཚར་ཏེ་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་དོན་དངོས་གི་དབང་ཚད་ག་ཚོད་ཡོད་ནའི་མེད་ནའི་མཐོང་ར་ཅིག་ཁོ་རང་ཆེན་པོ་ཡོད་རེད། དེ་ནས་ཡང་རིག་གནས་གསར་བརྗེ་དུས་ཚོད་བར་ར་ཅིག་ལ་དེ་ཧ་ལམ་བྱས་ན་ཁོ་རང་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་དེ་ད་མེད་པ་ནང་བཞིན་བྱས་ཚོགས་འདུ་བཏང་སྟེ་ཁ་སྐད་མ་ཚོགས་བྱས་བྱས་རྒྱུན་རིང་པོ་ཞིག་ལྷག་བསྡད་པ་རེད། ཨ་དེའི་རྗེས་ལ་ཡང་ད་ང་ཚོ་ཕ་བར་ལ་ཡང་རྒྱ་ནག་ནང་སློབ་གྲྭར་ཕྱིན་ཆད་ཡག་དུས་ཚོད་ལ་ཡང་ད་རྒྱ་ནག་གི་ཕལ་ཆེན་དམར་བོའི་དུས་ཚོད་ནང་ལོགས་ལ་ཡང་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ངས་བྱས་ན་ད་ཅིག་གི་དུས་ཚོད་ལ་ཆེས་ཡག་ཤོས་ཅིག་ལ་ཡང་ཁེལ་པ་རེད་བསམ་གྱི་འདུག་དེའི་སྐབས་དེ་ཡིན་ན། ངའི་དྲན་ཡག་ལ་ཡང་ད་ང་ཚོ་སློབ་གྲྭ་ཆེན་མོར་ཕྱིན་པའི་སྐབས་ཀྱི་དངོས་གནས་ཀྱི་རྒྱ་ནག་གི་དམར་བོའི་ལོ་རྒྱུས་སྒང་གི་ཐེངས་མ་དང་པོ་ཟེར་དགོས་རེད་ཕལ་ཆེན་བདུན་ཅུ་དོན་དགུའི་ལོ་མཇུག་དང་ཡིན་ན་བརྒྱད་ཅུ་ཐམ་པ་ཡིན་ན་བརྒྱད་ཅུ་ཐམ་པ་ཡིན་གྱི་རེད་དེ་འདྲ་ཅིག་ལ་ཡ་ཨ་ནི་ཁོང་ཚོས་འདི་བྱེད་ཀྱིན་ལབ་རེད་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ད་ང་འདི་འཐུས་མི་འདི་གས་གང་ག་ལོ་འཐུས་མི་ཟེར་ཁ་ཆད་མེད་བཞིན་འཐུས་མི་གང་ཟག་གཞུང་གིས་མར་བསྐོས་བཞག་མཁན་འདི་རེད་མི་མང་གིས་བདམས་ཡོད་མ་རེད་པ་ཨ་ནི་བརྒྱད་ཅུ་ཐམ་པའི་ལོ་དེ་ཡིན་ན་ཐེངས་མ་དང་པོ་དེ། ཧུའུ་ཡའོ་པང་གིས་འགོ་བཙུགས་རྗེས་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཕ་གིར་ཡང་པེ་ཅིང་གི་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་ཁང་ནང་ལ་ཡང་ཚོགས་འདུ་འཚོགས་ཁར་ངས་དེ་ག་དེ་ག་མེད་པ་བྱས། ད་ཡིན་ན་བང་རིམ་གྱི་ཡོད་ར། ད་གཞི་རིམ་གྱི་ཡིན་ན་འཐུས་མི་དེ་ཚོ་ནི་སོ་སོས་བསྐོས་ན་འགྲིག་གི་ཡོད། འདི་བསྐོས་མ་ཟད་ཡིན་ན་ལྷག་པར་དུ། འདི་ནང་ལ་ཡང་སོ་སོ་རང་གིས་ང་འཐུས་མི་བྱེད་ཀྱི་ཡིན་ཅེས་ལབ་ན་འགྲིག་གི་རེད་ཅེས་བཤད། གསལ་བསྒྲགས་བྱས་རྗེས་ད་སྐབས་དེ། ཁྱེད་རང་པེ་ཅིང་མི་རིགས་སློབ་གྲྭ་ཆེན་མོར་བསྡད་མྱོང་བ་རེད་ང་ཡི་དེ་དུས་ཏང་ཧང་སུད་བབ་དང་ལོ་འགའི་ཞིབ་བཅོས་ནས་ལས་སློབ་གྲྭ་འགྲོ་སྲིད་སྐོར་བ། དེ་དུས་ཡིན་ན་ཨ་ནི་ཕ་གི་ཡང་ང་ཚོ་སློབ་གྲྭ་ཡོད་ས་དེ་ཧའི་ཏན་ཆུས་ཟེར་བ།

ཡོད་རེད་ཁོ་རང་ཕལ་ཆེར་ཁ་ཆེ་ཡིན་ན་ཅིག་ཡིན་པས་བྱས་རྗེས་ང་ཚོ་ཞེ་པོ་ཞིག་ཉེན་ཁ་ཆེ་བའི་དྲི་བ་དྲིས་ལན་བྱས་ལྟ་བས་ལྟ་གནས་ཚུལ་ནི་ཆབ་སྲིད་ཀྱི་ཚོར་སྣང་སྐྱེན་པོ་ཡོད་པའི་གནས་ཚུལ་འདིའི་སྐབས་དེ་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཝེ་ཅིང་ཧྲེང་ཉིད་དེ་ཟིན་ཚར་ཚར་རེད་ཝེ་ཅིང་ཧྲེང་ཟིན་པ་འདི་འགྲིག་རེད་མ་རེད་ངེས་སུ་འདི་ལྟ་དེ་ཚོས་སྟེར་བ་གོང་འཕེལ་གཏང་གི་འདི་སྐྱོན་བརྗོད་བྱེད་ཡག་འདི་ཨ་ནི་དེ་དུས་ངས་དྲན་ཡག་བྱས་ན་ཁོ་རང་ཀྱེ་ཀྱེ་ཁོ་རང་གལ་སྲིད་འཐུས་མི་བསྐོས་སོང་ཨ་ནི་ཁྱེད་རང་ལས་ཀ་དང་པོ་ག་རེ་བྱེད་ག་ཚོད་ཐུབ་ཨང་ཁོ་རང་གིས་ངའི་ལས་ཀ་དང་པོ་དེ་ཡིན་བསླབ་གྲྭའི་དམར་ཤོག་གི་དྲུང་ཆེ་ཡོད་པ་དེའི་རྩར་ཕྱིན་བྱས་ཡིན་ན་ཁྱེད་རང་དམར་ཤོག་གི་དྲུང་ཆེ་རེད་མི་ཤེས་ང་ཚོ་བསླབ་གྲྭའི་འགོ་ཁྲིད་མ་རེད་ད་ཞེས་ལབ་གར་འགྲོ་གི་ཡིན་ཟེར་བྱས་ད་ག་འདྲ་འདི་འདྲས་སོང་འདི་ཁོ་རང་ཚོ་ནང་ལོགས་ལ་ཡ་འོས་མི་བར་དུ་ལ་ལ་ཡ་ཡ་ཟེར་བས་རྩོད་པ་ཞེ་དྲག་རྒྱག་རེས་ཞེ་པོ་བྱས་པ་རེད་ད་ག་ནང་བཞིན་ད་ང་ཚོའི་སློབ་གྲྭ་ད་སྤྱིར་བཏང་ཅིག་རེད་དེ་ལས་དམིགས་བསལ་ཡིན་ན་སློབ་གྲྭ་ནི་སྐད་གྲགས་ཆེ་ཤོས་དེ་ནི་ཕ་གི་པེ་ཅིང་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡ་ཞེ་པོ་བྱས་ཁོ་ཚོ་ནི་དེ་བྱས་བྱས་ཨང་ད་ཕ་གི་ཉིའུ་ཡོག་ལ་ཡོད་པའི་ཧུའུ་ཕིང་ཟེར་མཁན་ཅིག་ཁོ་རང་ད་དེབ་ཅིག་འདོན་གྱི་ཡོད་རེད་དེ་དུས་ཡིན་ན་སྐད་གྲགས་ཆེ་ཤོས་དེ་ཧུའུ་ཕིང་རེད་ཧུའུ་ཕིང་ཐོན་བྱས་ཡིན་ན་ཁོ་རང་ཡིན་ན་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ནི་འཐུས་མི་ནང་ལ་ཐོན་དགོས་ཟེར་བྱས་ད་ཁོ་རང་གི་ཁ་ཐོར་ལས་དྭགས་པ་ལ་ཡང་འོས་འདེམས་ཀྱི་ལས་འགུལ་སྟབས་སྤེལ་ཞེ་པོ་བྱས། འཁྲུག་པོ་ཞིག་བྱས་ཟླ་བ་ཁ་གང་ལྟར་གཉིས་གསུམ་བྱས་པ་རེད། ཨ་ནི་ཡང་གང་ཐམས་ཅད་ལ་ཡར་ད་འཁྲུག་དྲགས་པའི་དྲགས་ཙང་ཨ་ནི་བྱེད་བཅུག་མ་སོང། ད་གང་ལྟར་དེའི་རྗེས་ལ་ཡིན་ནའི་ལོ་བརྒྱད་ཅུ་གྱ་གྲངས་འདོགས་པ། རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་གྱི་འོག་ནས་མི་དངོས་སུ་དང་པོ་བཤད་པ་ནང་བཞིན་འདེམས་སུ་བཅུག་ཡོད་མ་རེད་དོ་ལས་འཐུས་མི་དེ་ཚོ་སྐྱོན་བརྗོད་བྱེད་པ་དེ་ཚོ་ཡང་བློ་ཁོག་ཆེན་པོ་འོ་ཙམ་བྱུང་ཡོད་རེད་བར་ཞིག་ལ་ཡང། གཅིག་ངོ་ནས་ཕ་གི་ཡང་ལྷག་པར་དུ་འདི་ནི་དེ་ངའི་དྲན་ཡ་བྱས་ན་རྒྱ་ནག་ལ་ཡང་དེ་འབྲི་ཆུའི་འགག་གསུམ་ཟེར་མཁན་རེད་ཁྲང་ཅང་སན་ཞ་ཟེར་མཁན་དེ་དེ་རྒྱབ་དགོས་རེད་མ་རེད་ཟེར་རྩོད་པ་ད་བེད་ངོ་ནས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ནང་ལོགས་ལ་རྒྱབ་རྒྱུ་ཡོད་མ་རེད་ཟེར་སྐྱོན་བརྗོད་བྱེད་མཁན་སྐོར་འོས་ཤོག་ད་འཕེན་དུས་འོས་ཤོག་མ་འཕངས་བྱས་ངོ་རྒོལ་བྱེད་ཀྱི་འོས་ཤོག་འཕེན་མཁན་སྐོར་མང་པོ་ཞིག་བྱུང་དེ་འདི་གང་ལྟར་དུས་ཚོད་རེ་ཞིག་ད་གང་ལྟར་དཔྱིད་ཀའི་དུས་ཚིགས་དུས་ཚོད་རེ་ཞིག་ཏོག་ཏོག་ཙམ་བྱུང་ཡོད་རེད། ཨ་ནི་ཡིན་ནའི་ད་དེ་དགུ་བཅུ་གོ་གྲངས་སོགས་ནས་ཨ་ནི་སྐྱོར་སྐྱོར་སྐྱོར་སྐྱོར་སྐྱོར་བྱས་བྱས། ད་དེ་རིང་ཁ་སང་ད་ད་ད་ག་དེ་རང་རེད་མི་ཤེས་གེ་གེ་ཞི་ཅིན་ཕིང་ག་རེ་ལབ་ན་རེད་མི་ཤེས། དངོས་གནས་ཀྱི་ད་གོ་གེ་གེ་དུས་ཉིར་ཇི་ད་གེ་གེ་ཡོད་མ་རེད། ད་ཡིན་ན་ངས་དྲན་གསལ་པོ་འདུག་ཁོར་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ད་ད་ཚོགས་འདུ་ཚོགས་བྱས་ཕ་གི་ཡ

ད་ལྟ་ལ་དུས་ཚོད་དེ་ཡིན་ན་ད་རྒྱ་ནག་གི་དཔོན་པོ་དེ་གྲས་ཚང་མ་ལོ་མི་གས་སླད་རུག་རུག་བྱས་ཚོགས་ཁང་གཅིག་ནང་བསྡད་སྐད་ཆ་བཤད་བྱེད་ཀྱི་ཡོད་པ་སོང་ཙང་ད་འདིའི་སྒང་ལ་གནས་ཚུལ་ག་རེ་རེད་དངོས་གནས་བྱས་ན་འདིའི་སྒང་ལ་ཐག་ཆོད་ཡོད་མ་རེད་གནས་ཚུལ་གཞན་པ་ལ་ཡང་ཚོགས་འདུ་གཞན་པའི་ནང་ཐག་བཅད་འཁྱེར་དེ་གར་བསྡད་འཁྱེར་ཡོང་བྱས་གང་ལྟར་ད་ལག་པ་རྐྱང་རྐྱང་བྱེད་ཅོག་ཅིག་བྱེད་ཀྱི་ཡོད་རེད་པ་དེ་འདྲས་སོང་ཙང་དངོས་གནས་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་འདི་ལ་ཡང་ལྟ་སའི་དུས་ཚོད་ཐུང་ཐུང་ཅིག་དང་དུས་ཚོད་གལ་ཆེན་པོ་ཅིག་དང་ཨ་འདི་མ་ཟད་ཡོད་ན་ད་གཅིག་གིས་མ་འོངས་པར་ཁ་ཕྱོགས་ག་འདྲའི་ཆེར་འགྲོ་གི་འདུག་གོ། དེ་འདྲའི་ལྟ་གསལ། ག་ད་གཅིག་གི་ཆབ་སྲིད་ཀྱི་བྱེད་སྒོ་ཅིག་དང། ཨ་ནི། དེ་འདྲའི་ཇི་ལྟར་ཏན་ཏན་ཅིག་རེད་ཤག་སེམས་གསར་དུ་དེ་འདྲའི་ནས་བལྟས་པ་ནི་ཡང། ཁོ་དུས་ཡིན་ཆ་ཚང་ཡོད་མ་རེད་ལབ་ནས་མ་འདྲིས་པའི་སོ་ཐར་གྱིས་དོགས་གཉེར་བྱས་སོ།
ལ་སོ་ད་རྒན་ལ་ད། དེ་རིང་ད་ཕྱི་ལོག་གི་ཚགས་པར་ཁག་དང་གསར་འགྱུར་བརྒྱུད་ལམ་ཁག་ནས་གནས་ཚུལ་མང་པོ་ཅིག་ལ་ད་དེ་ཐོན་གྱི་འདུག་ད་ད་ཐེངས་ཀྱི་ཚོགས་ཆེན་ཐོག་ལ་ད་ཧང་ཀང་ནང་གི་འོས་འདེམས་ལམ་ལུགས་ལ་ཅིག་བསྒྱུར་བཅོས་གཏོང་འཆར་ཡོད་རེད་ཟེར་ནས་དེ་འདྲ་གནས་ཚུལ་ཅིག་ཐོན་གྱི་འདུག་ད་ཐེངས་ཚོགས་ཆེན་དེ་གཉིས་ཐོག་ལ་ཅིག་ཧང་ཀང་གི་གནད་དོན་ཐད་ནས་གྲོས་མོལ་ག་རེ་ག་རེ་བྱུང་ཡོད་ན། གལ་སྲིད་ཅིག་མ་འོངས་པར་ཧང་ཀང་གི་འོས་འདེམས་ལམ་ལུགས་དེ་ལ་བསྒྱུར་བཅོས་བཏང་ན་ཅིག་ཧང་ཀང་ལ་ཤུགས་རྐྱེན་ག་རེ་ཐེབས་ཀྱི་རེད་དགོངས་ཀྱི་འདུག།

མི་མང་གིས་ཐད་ཀར་འོས་ཤོག་འཕངས་བྱས་ནས་བསྐོ་དགོས་རེད། ཕྱེད་ཀ་དེ་ཡིན་ན་ད་ལས་རིགས་མང་དྲག་ནང་ལོགས་ནས་ལས་རིགས་ནང་ལོགས་ལ་ཡང་འོས་འདེམས་བྱེད་དགོས་རེད་ཅེས་ད་ལས་རིགས་ག་བྱས་ནས་སླེབས་གང་དང། རྡོག་རྡོག་བྱས་ནས་དེ་གས་མང་ཆེ་བ་ཡིན་ན། རྒྱ་ནག་གཞུང་དང་འབྲེལ་བ་ཆེན་པོ་ཡོད་པའི་ཚོགས་པ་དང་དེ་གས་ཟིན་བྱས་བསྡད་བྱས་གང་རྒྱ་ནག་གཞུང་དགའ་པོ་ཡོད་པའི་མི་དེ་རྐྱང་རྐྱང་ཅིག་བསྐོ་ཡོང་གི་རེད་དེ་ན་དེ། ད་དེས་ཁོ་རང་ལ་ཡང་ཅིག་ཕལ་ཆེར་ཁ་ཤས་ཟེར་ཡ་བྱས་ན་ད་ད་རིང་གཏམ་བཤད་དེ་ནང་ལ་ད་གསལ་པོ་བཤད་མི་འདུག་དེ་ལས་ད་དེ་དེའི་སྐོར་ཡང་ཕལ་ཆེར་ཁོ་རང་ཚོ་གཏན་འཁེལ་ཚར་ཡོད་ཀྱང་ད་ཉི་མ་མཐའ་མ་མཐའ་མ་དེ་ལ་ཡ་ཨ་ན་ལག་པ་བརྐྱངས་བྱས་དེ་གཏན་འཁེལ་ཁ་ཅིག་རེད་ད་ཡིན་ནའི་ད་རིང་དེ་ན་རྒྱུགས་ཆུ་འདང་གིས་བྱས་ཧ་ལམ་ད་མ་འོངས་པའི་ཉི་མ་ཁ་ཤས་ཤིག་ན་གྲོས་མོལ་ཞིག་ཡོད་གལ་ཆེར་ད་གྲོས་མོལ་དེ་དངོས་གནས་བྱས་ཡ་ཡོད་ཀྱི་མ་རེད་གཏན་འཁེལ་ཚར་ཡོད་ཀྱི་རེད་ཁ་ཤས་ཟེར་ཡ་བྱས་ན་མིའི་གྲངས་ཀ་དེ་མང་རུ་བཏང་གི་རེད། གཉིས་པ་དེ་ཡིན་ན་གལ་ཆེན་པོ་གཅིག་ག་རེ་འདུག་ཟེར་ན། ཧོང་ཀོང་གི་འདི་སྤྱི་ཁྱབ་འོས་འདེམས་བྱེད་ཡ་ཡིན་ནའི་རེད། ཡང་གྲོས་ཚོགས་ཀྱི་འདི་འཐུས་མི། འོས་འདེམས་མ་བྱས་གོང་ལ་འོས་མི་ཅིག་ཡོད་རེད་པ། འོས་མི་དེ་ཡིན་ན་སོ་སོས་ལང་གི་ཡིན་ཟེར་བྱས་ཐོན་པའི་རྗེས་ལ་ཡིན་ན། ཧོང་ཀོང་གི་འོས་བསྡུ་ལྷན་ཁང་ཅིག་ཡོད་རེད་པ་འདི་ད་ལྟ་ཡིན་ན་མི་ཕལ་ཆེར་གཅིག་སྟོང་ཉིས་བརྒྱ་ཙམ་ཅིག་ཡོད་རེད་པ། ཨ་ནི་ཁོ་ཚོ་དེ་གའི་ཐབས་ཧ་ལམ་ཚང་མར་བྱས་ཡིན་ན་རྒྱ་ནག་གཞུང་དང་འབྲེལ་བ་ཞིབ་པོ་ཡོད་མཁན་རྐྱང་རྐྱང་རེད་ཁོ་ཚོས་འོས་མིའི་ཆ་རྐྱེན་ཚང་འདུག་མི་འདུག་ཁོ་ཚོས་ཨེ་ནི་འདི་བྱེད་དགོས་རེད་བརྟག་དཔྱད་བྱེད་དགོས་རེད་ད་དེ་བྱེད་དུས་ཙམ་པ་ཡིན་ན་ཁག་ཅིག་ཡིན་ན་འོས་མིའི་ཆ་རྐྱེན་ཚང་མི་འདུག་ཅེས་འོས་མི་ཁོ་རང་བྱེད་མ་བཅུག་ན་འང་འོས་ཤོག་ནང་རྒྱལ་ཁ་ཐོབ་ཡག་གི་ད་གོ་སྐབས་ཁོ་རང་རྩ་བ་ཉིད་ནས་ཡོད་མ་རེད་བ། དེ་འདྲ་བྱས་བྱས་ཡིན་ན་དེ་ལ་འགྱུར་ལྡོག་བཏང་བྱས་ཡིན་ན་མི་མང་རུ་བཏང་གི་རེད་ལབ་བྱས་སྤྱི་ཁྱབ་ད། བ་ཤག་ད་དང་པོ་དང་སྤྱི་ཁྱབ་ད་འདི་ཡིན་ན་གཅིག་རྒྱ་ནག་གཞུང་དགའ་པོ་ཡོད་པ་དང་རྒྱ་ནག་གཞུང་འདོད་པ་ཡོད་པའི་མི་ཞིག་མ་གཏོགས་ཁོ་རང་འོས་མི་ནང་ལངས་རུ་བཅུག་གི་མ་རེད་ད་ཕལ་ཆེར་གྲོས་ཚོགས་ཀྱི་འཐུས་མི་དེ་ད་ཁོ་ཚོས་དེ་འདི་ད་འདི་ད་རིང་གི་སྐད་ཆ་བཤད་སྲོལ་ཞིག་དང་ད་ཉིན་མ་ཁ་ཤས་ཤིག་གོང་ནས་བཤད་སྲོལ་ལས་ད་རིང་ཚོགས་འདུ་འདི་ནང་ཤུགས་ཆེན་པོ་ཞིག་བཤད་བཞག་ཨ་རྒྱ་ནག་གི་རྒྱལ་གཅེས། བསམ་བློ་ཡོད་མཁན་གྱིས་ཧོང་ཀོང་འཛིན་སྐྱོང་བྱེད་དགོས་རེད། རྒྱ་ནག་རྒྱལ་གཅེས་སྲིད་བཙོན་པ་རྒྱ་ནག་གཞུང་ལ་ཡང་ཉེས་པ་ཡོད་ཉེས་འཚོལ་མི་ཤེས། ཧོང་ཀོང་གི་སྤྱི་ཁྱབ་ཡིན་ནའི་རེད། གྲོས་ཚོགས་ཡིན་ནའི་རེད་ག་གའི་ནང་ལོགས་ལ་ཡང་ད་ཞུགས་ཆོག་གི་མེད་ཕལ་ཆེར་གསལ་པོ་བཟོས་བྱས་ཁྲིམས་ཁོ་རའི་ཐོག་ནས་ཕལ་ཆེར་གཏན་འཁེལ་བྱེད་ཀྱི་ཡོད་ས་རེད། ད་ཁ་ཤས་ཡིན་ན་ཁྲིམས་བཟོ་ལྷན་ཁང་ཁོ་རའི་མིའི་གྲངས་ཀ་ད་ལྟ་བདུན་ཅུ་ནས་མང་རུ་བཏང་བྱས་དགུ་བཅུ་བཟོ་གི་རེད། ཁག་ཅིག་དེའི་ལྷག་འཕྲོས་ཅིག་ཡོད་རེད་པ་སུམ་ཅུ་སུམ་ཅུ་བྱས་འོས་འདེམས་བྱེད་བཅུག་དེའི་ལྷག་མ་དེ་ག་དེ་ནི་སུམ་ཅུ་དུ་བྱས་ན་རྒྱ་ནག་གཞུང་གི་ཐད་ཀར་སྐོར་ཕལ་ཆེན་བསྐོ་མདོག་ཁ་པོ་རེད་ཟེར་ཏེ་དེ་ཚོ་དངོས་གནས་ཡིན་ནམ་མིན་ནམ་མི་བཤད་སྲོལ་དེ་འདྲ་རེད་འདུག་བྱས་ཙང་ད་རིང་གི་ཚོགས་འདུ་ཉི་མ་ཁ་ཤས་ཤིག་མཇུག་བསྒྲིལ་བའི་རྗེས་ལ་ཡིན་ན་ཟླ་ཉིན་ལོ་ལ་ཡང་ཧོང་ཀོང་ལ་ཡང་ཨ་ནེ་རྒྱ་ནག་གི་བདེ་འཇགས་ཀྱི་ཁྲིམས་ཟེར་མཁན་དེ་བཟོས་བྱས་ཧོང་ཀོང་ནང་ད་དེ་རིང་ཁ་སང་ད་རྦད་དེ་ཁྲོམ་སྐོར་ད་དེ་བྱེད་ཡ་སེམས་ཐག་རེད་ཟླ་ཉིན་གཞེས་ནིང་ལྡོག་པར་ཁྲོམ་སྐོར་བྱེད་མཁན་མི་དེ་ཚོ་སྒང་ག་ཟིམ་བྱས་ཁྲིམས་ཁང་ནང་འཁྲིད་བོད་ཉེ་བོད་ད་སྒང་ག་རྦད་དེ་རྩ་མེད་ལ་བཏང་ཐག་སོང་ཨ། ཨ་དེ་བྱས་པའི་རྗེས་ཀྱི་ཕལ་ཆེན་ཁྲིམས་གལ་ཆེ་ཤོས་དེ་ད་རིང་འདི་ནང་ལོགས་ལ་ཡང་ཆགས་ཀྱི་རེད་ཅེས་བྱས། དེ་འདྲའི་ཚོགས་གཅིག་གི་གནས་ཚུལ་ཅིག་འདུག། ད་དེ་མ་ཡིན་པའི་ད་བར་གསར་འགྱུར་ཐོག་ལ་ཞེ་དྲག་ཐོན་མི་འདུག་དེ་ལས་ངེད་ནས་ངས་བསམ་པ་དེ་བསམ་བྱུང་ང་རའི་མཐོང་ཡང་རྣ་བ་བྱུང་ཡང་ཅིག་གཞན་པ་ཅིག་ག་རེ་འདུག་ཟེར་ན་ད་གསར་པ་ཞེ་པོ་ཞིག་དེ་མ་རེད་དེ་ལ་ཡང་ད་ཁོང་ཚོའི་ཨ་ནི་རྒྱ་ནག་གཞུང་གི་འགྲོ་སོང་གི་ད་ལོ་དེ་ཅིག་གི་དངུལ་རྩིས་ཞིག་འདུག་ག་དེ་ནང་བལྟས་པ་ཡིན་ན། དམག་གི་འགྲོ་སོང་དེ་ལོ་ལྟར་སྤར་བྱས་ཏེ་ལོ་ཉི་ཤུ་ཕྱིན་ཚར་བ་རེད། ད་ལོ་ཡང་བསྐྱར་དུ་ཧ་ལམ་བརྒྱ་ཆ་བདུན་མན་སྤར་གི་ཡིན་འདུག་སྤར་བ་ཡིན་ན་ཨ་ནི་རྒྱ་ནག་གི་དམག་དཔུང་གི་འགྲོ་སོང་དེ་ད་ཁོང་ཚོའི་ཕལ་ཆེན་དུང་ཕྱུར་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་ལྔ་ཟེར་བཞག་ད་དེ་ཨ་མི་རི་ཀའི་ཌོ་ལར་མར་བསྐོར་བ་ཡིན་ན་ཕལ་ཆེན་ཨ་ནི་དུང་ཕྱུར་ཉིས་སྟོང་ཆགས་འདུག་པ། ཉིས་སྟོང་ལྷག་ཆགས་འདུག་པ། ཨ་མི་རི་ཀའི་དམག་གི་འགྲོ་སོང་དེ་ཡིན་ན་དུང་ཕྱུར་བདུན་སྟོང་ལྷག་དེ་རེད། ད་ཧ་ལམ་ཨ་མི་རི་ཀའི་ག་ཚོད་རེད་ཅིག་གི་དམག་གི་འགྲོ་སོང་གི་བཞི་ཆ་གཅིག་ཆགས་འདུག་པ། ད་དེ་ཟེར་དུས་ཞེ་པོ་ཞིག་ཆེན་པོ་རེད་ག་ཚོད་རེད་ཅིག་འཛམ་བུ་གླིང་ནང་ལོགས་ལ་ཡ་སྔ་མོ་ཡིན་ན་ཨ་མི་རི་ཀའི་མང་ཤོས་ཡིན་པ་མ་ཟད་ཨ་མི་རི་ཀའི་དམག་གི་འགྲོ་གྲོན་དེ་ག་ཡིན་ན་ཨ་ནི་གཉིས་པ་ནས་བྱས་བཅོ་བརྒྱད་བར་དུ་ཚང་མ་བསྡོམས་པ་ལས་ཨ་མི་རི་ཀ་མང་ཡོད་རེད། ད་དེ་རིང་ཁ་སང་རྒྱ་ནག་གི་དམག་གི་འགྲོ་སོང་དེ་ཡིན་ན་བཞི་ཆ་གཅིག་གི་ཕྱིར་བཏང་བཞག་དེ་བཏང་བ་མ་ཟད་ཡིན་ན། མི་ཁག་ཅིག་གིས་ཟེར་ཡག་བྱས་ན་རྒྱ་ནག་གི་དམག་གི་འགྲོ་སོང་སོགས་དང་དེ་བསྟན་པའི་གྲངས་ཀ་དེ་ཡིན་ན་དངོས་ཡོད་ཀྱི་གྲངས་ཀ་དེ་མ་རེད་དངོས་གནས་ཀྱི་གྲངས་ཀ་དེ་ཡིན་ན་དེ་ལས་ཆེ་བ་ཡོད་རེད་ཟེར་མཁན་མང་པོ་ཡོད་རེད་ཅེས་དང་དངོས་གནས་བྱས་ན་དོ་སྣང་བྱེད་ཡག་རེད་ཅིག་ཆགས་བཞག་བསམ་བསམ་རེད་འདུག་ཨ་དེ་ནས་ཡིན་ན་ད་དཔལ་འབྱོར་གྱི་སྐོར་ལ་ད་ག་དུས་ཡིན་ནའང་གལ་ཆེ་ཤོས་ཅིག་ཁོང་ཚོས་ད། ཚོགས་འདུ་འདིའི་སྐབས་ལ་ཡང་ད་ལོའི་དཔལ་འབྱོར་གྱི། ཐོན་རྫས་དེ། ད་འཕར་སྣོན་ག་ཚད་རྒྱ་ཆེ་ག་ཚད་འགྲོ་གི་ཡོད་མེད་དེ་བཤད་བསྡད་ཀྱི་རེད་བ། དེ་ནང་ལ་ཡང་ད། གཅིག་ཟླ་ཉིན་དཔེར་ཆ་བཞག་ན་དཀའ་ངལ་དཔལ་འབྱོར་དཀའ་ངལ་ཞེ་པོ་འཕྲད་བྱས་ཡིན་ན་འདི་སྙད་ཀྱི་རོགས་ཟླ་དང་ཞུ་མེད་དང་མི་མང་པོ་གཅིག་ཚོད་དཔག་བྱས་ན་ད་ལོ་ཕལ་ཆེན་འདི་འཛུགས་མ་རེད། ཚད་གཞི་བརྗོད་པ། བརྒྱ་ཆ་བདུན་འཕར་གྱི་ཡིན་བརྒྱ་ཆ་བཅུ་འཕར་གྱི་ཡིན་ཟེར་གྱི་འཛུགས་མ་རེད་ཅེས་ལབ་སྐོར་དེ་ལས་ད་རང་ཞོགས་ཀས་ཡིན་ན་ལི་ཁེ་ཆང་གིས་གཏམ་བཤད་འདི་ནང་ལོགས་ལ་ཡ། ད་ལོ་ཡིན་ན་བརྒྱ་ཆ་དྲུག་འཕར་ཐུབ་པ་བྱེད་ཀྱི་ཡིན་ཞེས་ལབ་བཞག་འདི་ཕལ་ཆེན་དཀའ་ངལ་ཞེ་དྲག་ཡོད་ས་མ་རེད་བརྒྱ་ཆ་དྲུག་ཟེར་དུས་ག་རེ་ཟེར་ན། ཟླ་ཉིན་ལོ་ལ་ཡ། བརྒྱ་ཆ་གཉིས་དེ་ལས་འཕར་མེད་དང་ད་ལོ་བརྒྱ་ཆ་དྲུག་ཟེར་དེ་ཡིན་ན་ཟླ་ཉིན་ལ་ཡ། བལྟས་བྱས་ཨ་ནི་འདི་གང་བརྒྱ་ཆ་དྲུག་སྐོར་བ། ད་དོན་གཉིས་མ་པ་ཞུ་བཞི་སོང་ཙང་ད་ད་ལོ་བརྒྱ་ཆ་དྲུག་སྤར་ཡག་ལ་ད་ཁང་དཀའ་ངལ་མེད་པ་འདྲ་དེ་འདིར་ཅིག། ཚོར་བ་དེ་འདྲ་ཡོད་པས་སོ་ད་ཁོ་གསང་རྒྱུ་རང་ལ་བལྟས་བས་ནི་ད་ད་ད། ད་ཚོགས་ཆེན་དེ་གི་ཐོག་ལ་ལ་ད་མི་མང་པོ་ཞིག་གིས་ད་རྒྱ་ནག་གི་ད་མ་འོངས་པར་ལོ་ལྔ་གི་འཆར་གཞི་དེ་བཏོན་གི་རེད་དེ་འདྲ་སྔོན་མ་ཟེར་གི་འདུག་ཡིན་ནའི་ད་ད་ལྟ་བར་དུ་འཆར་གཞི་དེ་གསལ་པོ་བཏོན་མི་འདུག་ཡིན་ན་ཡང་ད་མ་འོངས་པར་རྒྱ་ནག་སོ་སོས་གི་ཅིག་ད་ལི་ཁེ་ཆང་གིས་ཟེར་ན་ད་རྒྱ་ནག་སོ་སོས་གི་གསར་གཏོད་བྱེད་དགོས་ཡ་དང་ད་འཕྲུལ་རིག་ལག་རྩལ་སོགས་ལ་ཤུགས་སྣོན་རྒྱག་དགོས་རྒྱུ་དེ་ནས་རང་ཁ་རང་གསོ་བྱེད་ཡ་དང་ད་ཕྱིའི་རྒྱལ་ཁབ་ཁག་ལ་བརྟེན་རྒྱུ་དེ་ཇེ་ཉུང་དུ་གཏོང་རྒྱུ་ཡིན་ཟེར་ནས་དེ་འདྲ་བཤད་འདུག་ད་དེ་འདྲ་ཡིན་ན་ཆེས་མ་འོངས་པ་ཡང་ཨ་རྒྱ་གཉིས་བར་གྱི་འབྲེལ་ལམ་དེ་ག་འདྲ་འདྲ་ཅིག་ཆགས་ཀྱི་ཡོད་ན། རེད་ད་དེ་ཡིས་ཨ་རི་དེའི་ལི་ཁ་ཆང་གི་གཏམ་བཤད་གོ་རེ་ན་ངས་ཅི་འདི་གས་ཆམ་ཞིབ་བཤད་ར་བསམ་འདུག་ལི་ཁ་ཆང་གི་གཏམ་བཤད་ནང་ལོགས་ལ་དེ་ཐད་ཀར་ཅིག་གིས་ཨ་མི་རི་ཀའི་མིང་བཏོན་འདི་དེ་ཞིབ་བཤད་བྱས་མི་འདུག་དེ་ལས་ཡིན་ན་ལས་ཁོའི་གཏམ་བཤད་དེ་གས་དེ་སྤྱི་ཡོངས་ནས་ཉན་དུས་ཙམ་པ། ཚོར་བ་དེ་ཤུགས་ཆེན་པོ་ག་རེ་གོ་དགོས་ཟེར་ན་དེའི་སྔོན་གྱི་ཚོགས་འདུ་གཞན་པ་མང་པོ་ཞིག་དང་མི་འདྲ་བ་ཡོད་ད་གང་ལྟར་ཕྱི་རྒྱལ་གཅིག་གི་མིང་མ་བཏོན་ནས་ད་ཕྱི་རྒྱལ་གྱི་དེ་གཅིག་དམིགས་འབེན་བྱེད་ས་གཙོ་བོ་ད་ཆེ་ཤོས་དེ་ཡིན་ན་ཨ་མི་རི་ཀ་ཆགས་པ་དེ་དངོས་གསལ་དོད་པོ་རེད་ཤག་གཅིག་བྱས་གཉིས་པ་དེ་ཡིན་ན་ཕྱི་འབྲེལ་སྲིད་བྱུས་སྒང་ལ་ཡང་ད་རིང་གི་གནས་ཚུལ་དེ་ནས་ག་རེ་མཐོང་གི་འདུག་ཟེར་ན་རྒྱ་ནག་ད་དར་རྒྱས་དང་དཔལ་འབྱོར་དང་དེ་ཚོ་ཡར་རྒྱས་ཞེ་པོ་ཕྱིན་སྟོབས་དེ་ད་སྔས་མ་ད་ལོ་རྒྱུས་ཐོག་ལ་བཤད་པ་ཡིན་ན་བྱུང་མྱོང་མེད་པའི་ད་སྟོབས་ཆེན་པོ་ད་འདི་ཆགས་བསྡད་ཡོད་ད་ལས་ཡིན་ནའི་ཕྱི་འབྲེལ་གི་ཁོར་ཡུག་དེ་དཀའ་ངལ་ཡོད་པ་དེ། འདི་ནང་ནས་མཐོང་ཐུབ་འདུག་འདི་ཁྱེད་རང་གསུངས་དང་བཅས་བཅས་ཡིན་ན། འདི་ལི་ཁེ་ཆང་འདི་ནང་ལོགས་ཡ་རང་མགོ་རང་ཐོན་བྱེད་ཡ་དང་ཚན་རིག་ལག་རྩལ་དང་ཁྲོམ་ར་དང་དེ་ཚོ་གང་ག་ལོར་ད་མི་ལ་བརྟེན་མ་དགོས་པར་རྒྱ་ནག་སོ་སོའི་ནང་ལོགས་ཡ་བྱེད་ཀྱི་ཟེར་ཏེ་ད་འདི་ལབ་པའི་རྒྱུ་མཚན་གཙོ་བོ་དེ་ཡིན་ན། ད་ཕྱི་ལོགས་བརྟེན་གྱིས་བསྡད་པ་ཡིན་ན་དཀའ་ངལ་ཆེན་པོ་ཡོང་གི་ཡོད་པ་དང་ཡང་ན་བརྟེན་ས་མེད་པར་ག་ལེ་ག་ལེ་ཆགས་འགྲོ་གི་ཡོད་པ་འདིའི་རྣམ་པ་ཅིག་ཤུགས་ཆེན་པོ་ཞེ་པོ་ཞིག

སྟོན་ཤག། ད་ཡིན་ནི་འདི་དང་དུས་མཚུངས་བཅས། ད་འདི་གས་ཡོད་གི་ཡོད་གི་ཡང་སེམས་ནང་ལོགས་ལ་ཡང་དངངས་སྐྲག་ཞེ་པོ་ཅིག་ཡོད་པའི་རྣམ་པར་ཇི་ལྟར་མཐོང་ཨང། ཅིག་གཅིག་ངས་འདི་ཐུབ་ས་མགོ་དང་པན་ཆེན་ཤར་ནམ་ལྟ་ན་ང་རང་སྤྱི་བཏང་མིའི་བསམ་བློའི་སྤྱི་བཏང་གི་མཐོང་ཚུལ་དང་ལྟ་ཚུལ་ནང་ལོགས་ལ་ཡང། སྲིད་འཛིན་ཌོ་ནལ་ཁྲམ་གྱིས་རྒྱ་ནག་ལ་ཡང་ལངས་ཕྱོགས་དྲག་པོ་ཞེ་པོ་འཛིན་བྱས་ཡིན་ན་རྒྱ་ནག་དཀའ་ངལ་ཞེ་པོ་བྱེད་པ་ར་བཅས་བཟོས་པའི་འདི་ནོ་ཡོད་པ། ངས་བྱས་ན་འདི་འདུག་ཡིན་ནའི་ལས་ཁོ་དངོས་གནས་ར་ཅིག་ལོ་གསུམ་བཞི་གཅིག་གོང་ལ་ཡང་རྒྱ་མི་མང་འཐུས་ཚོགས་ཆེན་དང་ད་རིང་འདི་བལྟས་པ་ཡིན་ན། ངའི་ཚོར་བ་ག་རེ་བྱུང་ཟེར་ན།

བསམ་ཚུལ་དེ་ཤུགས་ཆེན་པོ་ཞེ་པོ་ཕྱི་ལ་བསྟན་མེད་རུང་སེམས་བཟང་རེད་འདུག། བཟོ་ལྟ། ད་ཐེངས་ཀྱི་ཚོགས་ཆེན་དེའི་ཐོག་ལ་ད་ཅིག་ཐའེ་ཝན་སྐོར་ལ་བགྲོ་གླེང་དེ་བྱུང་ཡོད་ན། རེད་ད་ཐའེ་ཝན་སྐོར་ལ་བགྲོ་གླེང་བྱུང་ཤག་དེ་ལས་ཡིན་ནའི་ལས་དམིགས་བསལ་ག་ཚོད་རེད་ཅིག་ཞེ་པོའི་ཅིག་འདྲའི་ཤུགས་ཆེན་པོ་མི་འདུག་སེམས་བཟང་རེད་འདུག་ད་ག་ཚོད་རེད་ཐའེ་ཝན་ཅིག་གཅིག་བསྡུས་དང་ཅིག་ཤ་ཚ་དེ་གས་དེ་ནམ་རྒྱུན་བཤད་ཡ་དེ་གས་དེ་ད་ག་དུས་ཡིན་ནའི་ཁོས་རྒྱུན་དུ་ནས་བཤད་བཤད་པར་བྱེད་རེད་བ། དེ་གས་བྱས་བྱས་ད་ཡིན་ནའི་ལས་ཐའེ་ཝན་གནད་དོན་དེ་ཡིན་ན་ངས་བྱས་ན་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད་ཁ་ཚོར་ཡ་གཅིག་གིས་ཁོ་ཤུགས་ཆེར་ཤུགས་ཆེ་རུ་ཆེ་རུ་དང་གལ་ཆེ་རུ་ཆེ་རུ་ཞེ་དྲག་སྒྲོག་རེད་བསམ་པ་འདུག་འདི་འདྲ་སོང་ཙང་ད་གང་དག་དེ་དེ་ཚོའི་སྐོར་ལ་ཡང་ཡིན་ན་ཕལ་ཆེར་ད་མ་འོངས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་ཡང་ད་དུང་གནས་ཚུལ་ད་དེ་རིང་ཚོགས་འདུ་དེ་ད་ལྟ་ཚོགས་ཚར་བ་མ་འདི་ད་གསལ་པོ་ཡོད་མ་རེད་ད་དེ་ནས་ཤུགས་ཆེར་ཆེར་སྒྲོག་རེད་བསམ་པ་འདུག་ཨ་དེ་ནས་ངས་དེ་བསམ་གྱི་འདུག་ད་ང་རང་ཚོ་བོད་པ་ཚོ་ལྷག་པར་དུ་ཕྱི་ལོགས་ལ་ཡོད་ནའི་རེད་ནང་ལོགས་ཡོད་ནའི་རེད་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཚོས་ང་རང་ཚོའི་སེམས་པའི་བག་ཆགས་དང་པོ་དེ

ད་དེ་ཚོ་ཕྱི་ལོགས་སྟོན་ཡག་རེད་ཅེས་མི་རིགས་གྲངས་ཉུང་དང་བོད་པ་ད་དེ་ཚོར་ཡག་དབང་ཅིག་སྤྲོད་ཀྱི་ཡོད་པ་དང་འདི་རེད་དེ་རེད། ཡིན་ནའི་དོན་དངོས་ཐོག་ལ་ཡང་ཕི་ཡོད་དངོས་གནས་ཚོང་ཚོགས་ཡོད་ཉེན་དེ་ཡང་བོད་པའི་དཀྱིལ་ནས་མི་ཨོང་ཡོད་ཉེན་དེ་མང་པོ་ཡོད་རེད་པེན་ཆེ་རེད། ཨོང་ཅིག་གི་པད་མ་འཕྲིན་ལས་ད་དེ་རིང་ཕ་གིའི་དུན་སྡིངས་ཆའི་མདུན་མདུན་དེར་བསྡད་ཤག་ཨོང་གུ་རོགས་ཡོད་ཀྱི་རེད་ད་ཁོང་ཚོ་དེ་ཨ་ནི་ངའི་སྣང་བར་དུ་ག་རེ་བྱུང་ཟེར་ན།

ད་ལྟ་ངས་སྤྱན་འདྲེན་མོས་འདྲི་བྱེད་ཅེས། དེ་འདྲའི་རིགས་ལྟ་དུས་རིགས་བྱུང་སོང། ལགས་སོ་རྒན་ལགས་ད་དེ་རིང་གི་ངེད་གཉིས་བགྲོ་གླེང་འདི་ནས་མཚམས་འཇོག་བྱེད་ཀྱི་ཡིན་རྒན་ལགས་ནས་བརྗོད་བྱ་དེ་དག་སྒང་ལ་བཀའ་མོལ་ལྷུག་པོ་གནང་བར་ཐུགས་རྗེ་གནང་ཞུ་རྒྱུ་དང། ང་ཚོའི་ལས་རིམ་གསན་མཁན་ཡོངས་ལ་ཐུགས་རྗེ་གནང་ཞུ་རྒྱུ་དང། མ་འོངས་པར་ང་ཚོ་ཡི་ལེ་ཚན་གསར་པ་དེ་ལ་མུ་མཐུད་ནས་ཐུགས་སྣང་གནང་རོགས་ཞུ།